ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། རྒྱུད་སྨད་མཁན་ཟུར་བཀྲ་ཤིས་ཚེ་རིང་མཆོག་ལ་ཨོ་སི་ཁྲུ་ལི་ཡ་གཞུང་གིས་ཆེ་བསྟོད་གཟེངས་རྟགས་ཞིག་ཕུལ་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ཕྱི་ཟླ་དྲུག་པ་ཚེས་བརྒྱད་རེས་གཟའ་ཟླ་བ Australia ཡི་ནང་རྒྱལ་ཡོངས་སུ། དབྱིན་ཇིའི་རྒྱལ་མོ་ཡི་འཁྲུངས་སྐར་སྲུང་བརྩི་མཛད་སྒོ་ཉིན Australia ཡི་མངའ་སྡེ Queensland གནས་བཞུགས་སེར་བྱེས་ཏྲེ་ཧོར་དགེ་བཤེས་རྒྱུད་སྨད་མཁན་ཟུར་བཀྲ་ཤིས་ཚེ་རིང་མཆོག་ལ། འདས་པའི་ལོ་ངོ་སུམ་ཅུ་ཙམ་གྱི་རིང Australia ཡི་ནང་མི་མང་རྣམས་ལ་ནང་ཆོས་ངོ་སྤྲོད་གནང་བ་སོགས་ཤེས་ཡོན་ཐོག་མཛད་རྗེས་རླབས་ཆེན་བཞག་གནང་ཡོད་པར་བརྟེན་ཏེ Australia གཞུང་གིས Order of Australia Medal ཞེས་པའི་ཆེ་བསྟོད་གཟེངས་རྟགས་ཞིག་ཕུལ་གནང་ཡོད་པ་རེད།

གཟའ་ཟླ་བ་ལ་སྤྲད་པ་རེད་བསམ། གཟེངས་རྟགས་དེ་ཕུལ་རྒྱུའི་དངུལ་ཚིག་བཅའ་ཡ་བྱུང་ཡོད་རེད་ག་ཡོད་མ་རེད་དེའི་སྐོར་ལ་ཞིག་གསུངས་ན་རིན་པོ་ཆེ། གར་སོ་དགོས་རུང་མཛད་སྒོ་ལེགས་པོ་ཞིག་བཟོ་རྒྱུ་ཡོད་རེད་བ། རེད་རེད་ལགས། འོ་དེ་ད་ད་ལྟ་ད་ལྟ་དེ་རིང་སང་ཉིན་ང་ཚོ་དེ་རུག་རུག་བྱས་ནས་ཞེ་དྲག་བསྡད་ས་ཡོད་མ་རེད་འདི་ན་ཚ་དེ་བཀག་བསྡད་ཡོད་རེད་བ། འོ་དེ་ཚར་ནས་དེ།

གཞུང་གིས་ངོས་ལེན་འདྲ་བོ་བྱས་ནས་ཡག་པོ་རེད་གསུངས་གཞུང་གིས་ཀྱིས་ངེས་ངེས་ངེས་ལྷག་བསམ་རྣམ་དག་བྱས་ནས་ང་ཚོ་ལ་ཕོགས་སྤྲད་མཁན་ཡོད་མ་རེད་གླ་ཆ་སྤྲད་མཁན་ཡོད་མ་རེད་ཅི་གོ་མ་རེད་ང་ཚོ་ལྷག་བསམ་རྣམ་དག་རེད་ཨ་ནི་ཁོ་རང་ཚོ་ལ་ཅི་ཡོད་ཕན་ཐོགས་འདྲ་པོ་ཨོ་ཡོང་བསམས་ནས་དེ་ཀུན་སློང་རེད་མ་གཏོགས་ཡང་ཅི་ཟེར་འདི་འདྲས་ཀྱི special ལྟ་ནས་ཐུག་ཡོད་མ་རེད་ག་ག་ཡི་རྟགས་གསལ་རིན་པ་མི་ཚད་ག་ག་ཡི་ཡོད་མ་རེད་ཕན་ཐོགས་ཆེན་པོ་གསུངས་ནོ་བཏོན་པ་རེད་དེ་ཡིས་རྩ

ཆོས་ག་འདྲ་ཅིག་ཡིན་ན་ཡང་དངོས་པོ་དངོས་པོ་རིགས་ག་འདྲ་ཅིག་ཡིན་ན་ཡང་ཉེར་ལེན་གྱི་རྒྱུ་ཅིག་དགོས་རེད་ཟེར་ནས་སྐད་ཆ་བཤད་ཀྱི་འདུག་ཨ། ཉེར་ལེན་གྱི་རྒྱུ་ཅིག་དགོས་ན་ང་ཚོ་སེམས་དང་ང་ཟེར་ཡ་དེ། ང་ཚོ་ལ་སེམས་དང་ང་གཉིས་ཡོད་རེད་ཨ་འདི་ག་ལ་ལུས་ཅིག་ཡོད་རེད་ལུས་དེ་ཕ་མ་རྩ་ནས་རག་ཉེར་ལེན་གྱི་རྒྱུ་ཕ་མ་རྩ་ནས་ཡོང་བ་རེད། ད་སེམས་དང་ང་ཟེར་ཡས་དེ་གཉིས

ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བཙན་བྱོལ་དུ་ཕེབས་ནས་སྦག་ས་ཆོས་སྒར་ནང་སློབ་གཉེར་གནང་བ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ལྷ་རམས་ཨང་རིམ་དང་པོ་ཡི་མཚན་གནས་བཞེས། ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱུད་སྨད་གྲྭ་ཚང་གི་མཁན་པོར་བསྐོ་གཞག་གནང་བ་དང། མཁན་ཁྲི་ལས་གྲོལ་རྗེས་སུ་ཡང་ཨོ་གླིང་སོགས་ལ་ཕེབས་ནས་དད་ལྡན་རྣམས་ལ་ནང་ཆོས་ངོ་སྤྲོད་སོགས་ཀྱི་ཕྱག་ལས་རྒྱ་ཆེན་གནང་མུས་ཡིན་པ་རེད། sbs.com.au/radiofap དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།